རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང་ལ། ད་ལམ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ནས་བཅུ་དགུ་བར་ཨ་རིའི་ནུབ་ཕྱོགས་མངའ་སྡེ་ཀལི་ཧྥོར་ནི་ཡའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང། བྱང་ཨ་རི་ནང་གནས་པའི། བོད་མིའི་གཟའ་མཇུག་སློབ་གྲྭའི་དགེ་རྒན་རྣམས་ལ་སཱི་ཤེས་ཡོན་གྱི་བསླབ་གཞིའི་ཐོག་ལ་ཡ་ཟབ་སྦྱོང་གནང་མཁན་གང་ལྟར་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང་ཨ་ནེ་བརྩོན་འགྲུས་བསམ་འཕེལ་ལགས་རེད། ད་རེས་ངས་ཞལ་པར་ཐོག་ནས་ད་ལྟ་བརྩོན་འགྲུས་བསམ་འཕེལ་ལགས་གདན་འདྲེན་ཞུས་ཡོད། བརྩོན་འགྲུས་བསམ་འཕེལ་ལགས་བཀྲ་ཤིས་བདེ་ལེགས།
ཨོ་བཀྲ་ཤིས་བདེ་ལེགས་ཀུན་བཟང་ལགས།
ལའོ་ཨན་ནི་བརྩོན་འགྲུས་བསམ་འཕེལ་ལགས་ད་སྤྱི་བཏང་གི་རེད་བ་ད་ད་ལྟ་ཕ་གིར་སན་ཕི་རན་སི་སི་ཀོ་ལ་ཉེ་དུས་ཟབ་སྦྱོང་གནང་པ་འདི་ནང་བཞིན་ཨན་ནི་ས་གནས་མང་པོའི་ནང་ལ་དེ་དེ་ནང་བཞིན་གྱི་ཟབ་སྦྱོང་གནང་ཡོད་རེད་ཨན་ནི་སན་ཕི་རན་སི་སི་ཀོ་ལ་ཟབ་སྦྱོང་གནང་བ་འདི་ཨན་ནི་དེ་སྔ་དང་མི་འདྲ་བའི་ཨན་ནི་དམིགས་བསལ་ཁྱད་ཆོས་དེ་འདྲས་གཟིགས་གནང་སོང་བས།
ལགས་སོ། རེད་ད་ང་ཚོ་གི་ས་གནས་འདྲ་མི་འདྲ་ལ་བཅར་ནས་སཱི་ཤེས་ཡོན་སློབ་གསོ་ཟབ་སྦྱོང་ཕུལ་གི་ཡོད་རེད། དེ་ནས་སྤྱིར་ན་ཟབ་སྦྱོང་ཕུལ་ཡས་ཀྱི་ནང་དོན་གྱི་ཆ་ནས་ཟབ་སྦྱོང་གཞན་པ་དང་གཅིག་པ་གཅིག་རྐྱང་ཆགས་ཀྱི་ཡོད་མ་རེད་ཡིན་ན་ཡང་གནད་དོན་མང་པོ་གཅིག་ཐད་ལ་ཁོ་ག་རེ་ཟེར་ར་ནང་དོན་དེ་འདྲ་བོ་འདྲ་བོ་འདུག་སེ་ཆགས་བསྡད་ཡོད་རེད། ད་ཡིན་ན་ཡང་ད། ཁོང་ཕུལ་ས་འདི་ག་རེ་ཟེར་ར་བྱང་ཨ་མེ་རི་ཁ་ལ་བཞུགས་མཁན་གྱི་ད་ང་ཚོ་གཟའ་མཇུག་སློབ་གྲྭའི་བོད་པའི་དགེ་རྒན་ཤ་སྟག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་འདིའི་ཆ་ནས་ད་ཏན་ཏན་མི་འདྲ་བ་གཅིག་ཆགས་ཀྱི་འདུག་རེད་བ། ཇི་ལྟར་ད་ལྟ་ང་ཚོ་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ལ་ད་ལྟ་ཟབ་སྦྱོང་སློབ་གྲྭ་ཁག་གི་དགེ་རྒན་ལ་ཟབ་སྦྱོང་ཕུལ་ཡག་དེ་འདྲའི་ང་ཚོས་ཞུས་ཡོད་རེད། ཡིན་ན་ཡང་ད་དེ་རིང་འདི་གཟའ་མཇུག་སློབ་གྲྭའི་དགེ་རྒན་གཅིག་བྱས་གཉིས་པ་དེ་ཁོ་བོད་པའི་སྐད་ཡིག་དང་ད་རིག་གཞུང་སློབ་ཁྲིད་གནང་མཁན་རེད་ཁོང་ཚོ་མི་འདྲ་འདི་ག་རེ་ཟེར་ན་ཡང་ཁོ་རང་ཚོ་ག་རེ་ཟེར་ར་སོ་སོའི་ཆེད་ལས་ཟེར་དགོས་རེད་བས་རྒྱུན་ལྡན་གྱི་ལས་ཀ་སྐོར་ལས་རིགས་སྣ་ཚོགས་ཤིག་ལ་ཞུགས་བསྡད་པ་གང་ཞིག་ལ་ཨ་ནི། གཟའ་མཇུག་ད་ལྟ་དེའི་སློབ་གྲྭ་ལ་ཁོ་རང་ཚོ་དང་བླངས་གནང་ནས་དེ་འདུག་སེ་ཡོང་བསྡད་མཁན་ཆགས་ཀྱི་འདུག་ཨང། འདིའི་ཆ་ནས་མ་འདྲ་བ་གཅིག་མཐོང་གི་འདུག་ཚང་མ་དང་བླངས་ཀྱི་ཐོག་ནས་ཨ་ནི་གཅིག་བོད་པའི་སློབ་ཕྲུག་ཚོ་ལ་སྐད་དང་རིག་གཞུང་སློབ་ཁྲིད་གནང་བསྡད་མཁན་ད་འདི་འདྲའི་ཤ་སྟག་ཡིན་པ་སོང་ཙང་ཨ་ནི་སཱི་ཤེས་ཡོན་སློབ་གསོའི་གི་ནང་དོན་འདི་ཡོང་ས་ཨ་ནི་ཁར་སོ་རེད་ད་སྐྱབས་མགོན་རིན་པོ་ཆེ་གི་ཨ་ནི་ཐུགས་ཀྱི་དགོངས་གཞི་ལས་བྱུང་པ་རེད་ཨ་ནི་དེའི་ནང་ལོགས་ལ་སློབ་ཁྲིད་བྱེད་ཡ་གི་ཨ་ནི་ཐབས་ལམ་དང་རྩལ་དེ་ཚོ་ཡིན་ན་ཡང་ང་རང་ཚོ་ད་ཅིག་པའི་ནཱ་ལེནྡྲ་ནས་མར་བརྒྱུད་བསྡད་པའི་ཨ་ནི་རིག་གཞུང་འདི་ཆགས་ཀྱི་ཡོད་པ་སོང་ཙང་འཚམ་པོ་ཞེ་པོ་ཅིག་མཐོང་སོང་ཁོ་རང་ཚོས་གི་ད་དེས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་ནས་ད། སཱི་ཤེས་ཡོན་སློབ་གསོ་འདིའི་གི་ཐོག་ནས་ད་ནང་གི་ཡོན་ཏན་གོང་འཕེལ་གཏོང་ཡ། དེ་འདྲའི་གི་ད་ཁོ་ཚོས་འདི་ལ་ཐུགས་སྣང་ཆེན་པོ་གནང་ནས་ཕེབས་པ་སོང་ཙང་ཡང་དཔེ་དེ། དེའི་ཆ་ནས་དམིགས་བསལ་ཅིག་རེད་ལ་ཨ་ནི་དགའ་ཚོར་ཡ་ཆེན་པོ་ཞེ་པོ་ཅིག་ཡ་ཅིག་ཆགས་ཟེར། ལགས། ད་རེས་ཀྱི་ཟབ་སྦྱོང་འདི་ནང་ལ་ཡང་མཉམ་ཞུགས་གནང་མཁན་བྱང་ཨ་རིའི་ས་གནས་ཁག་བཅོ་བརྒྱད་ཙམ་ནས་གཟའ་མཇུག་སློབ་གྲྭའི་དགེ་རྒན། ཧ་ལམ་བདུན་ཅུ་དོན་བརྒྱད་ཙམ་གྱིས་མཉམ་ཞུགས་གནང་ཡོད་ས་རེད། སཱི་ཤེས་ཡོན་གྱི་ཟབ་སྦྱོང་འདི་བསྐྱངས་གནང་མཁན་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང་བརྩོན་འགྲུས་བསམ་འཕེལ་ལགས་ཁྱེད་རྣམ་གཉིས་གཙོ་བོར་གྱུར་པའི་སློབ་གྲྭ་ཁག་གི་ནང་ད་ལོ་མང་པོ་སློབ་ཁྲིད་གནང་མྱོང་བའི་ཉམས་མྱོང་ཅན་གྱི་དགེ་རྒན་གཉིས་གདན་འདྲེན་ཞུས་ཡོད་ས་རེད། ཟབ་སྦྱོང་དེའི་ནང་ལ་མཉམ་ཞུགས་གནང་མཁན་དགེ་རྒན་རྣམ་པས་ཐུགས་སྣང་ག་ཚོད་གནང་གི་ཡོད་དང་ཟབ་སྦྱོང་འདི་བརྒྱུད་ནས་ཁོང་རྣམ་པར་ཕན་ཐོགས་ཙམ་མ་ཟད་ཟབ་སྦྱོང་གནང་མཁན་ཁྱེད་རྣམ་ཚོ་ལ་ཡང་ད་རེས་ཀྱི་ཟབ་སྦྱོང་འདི་བརྒྱུད་ནས་ལེགས་ཆ་བླང་དགོས་ཡ་དེ་འདྲ་གཟིགས་སོང་ངས།
རེད་ལ་ད་ཁོ་རང་ཚོ་ད་ནི་གཟའ་མཇུག་སློབ་གྲྭའི་ནང་ལ་ད་ཅིག་སློབ་ཁྲིད་གནང་མཁན་རེད་ཨ་ནི་འཛིན་སྐྱོང་གནང་མཁན་ནང་ལོགས་ནས་ད་ཅིག་ད་ད་ཁྱེད་རང་གིས་གསུངས་པ་ནང་བཞིན་བྱས་ནས་མི་དགེ་རྒན་བདུན་ཅུ་དོན་བརྒྱད་ཙམ་ཕེབས་བཞག་ཨ་ནི་ཁོ་རང་ཚོས་ཀྱི་ད་དོ་སྣང་ད་ཧ་ལས་པ་དོ་སྣང་ཆེན་པོ་གནང་སོང་ཨ་ནི་འདི་ག་ལ་ཅིག་མཉམ་ཞུགས་གནང་ཡ་དེ་ཚོ་ཅིག་ང་ཚོའི་གི་ཟབ་སྦྱོང་དེ་ཡིན་ན་ཨ་ནི་བྱེད་སྒོ་དང་བྱེད་སྒོ་མང་པོ་ཞིག་གི་ཐོག་ནས་ཨ་ནི་གྲུབ་སྟེ་ཟབ་སྦྱོང་ཆགས་ཀྱི་ཡོད་རེད། ལྗོངས་མང་ངོ་སྤྲོད་བཅས་ཀྱི་བསླབ་གཞི་དེ་ཡིན་ན་ཕྲུ་གུ་ཆེ་གྱུར་པ་སྔོན་འགྲོ་ནས་འཛིན་གྲྭ་བཅུ་གཉིས་བར་གྱི་སློབ་ཕྲུག་ཚོ་གི་ཆེད་དུ་ཡིན་པ་སོང་ཙང་དེའི་ནང་ལ་བྱེད་སྒོ་མང་པོ་ཡོད་རེད། ཨ་ནི་བྱེད་སྒོ་ཁག་ཅིག་ཡིན་ན་ཨ་ནི་སོ་སོ་སོ་སོའི་བསམ་བློ་བཏང་ནས་མ་ཨ་ནི་གཅིག་གི་ཁར་སོ་རེ་འབྲི་དེབ་ནང་ལ་ཐོ་འབྲི་དགོས་ཡ། ཡང་ཁག་ཅིག་ཡིན་ན་མི་གཉིས་གཉིས་གྲོས་བསྡུར་ཞུས་དགོས་ཡ་ཁག་ཅིག་ད་ཡང་ཅིག་རུ་ཁག་རུ་ཁག་བྱས་ནས་གྲོས་བསྡུར་ཅིག་གནང་དགོས་ཡ། དེ་ནས་ཡང་འཛིན་གྲྭ་ཆ་ཚང་ཚོ་ཅིག་མཉམ་འཛོམས་ཀྱི་ཐོག་ནས་གྲོས་བསྡུར་གནང་ཡ་དང། དེ་འདྲ་བྱས་ནས་བྱེད་སྒོ་མང་པོ་ཅིག་གི་ཐོག་ནས་ནི། ཟབ་སྦྱོང་དེ་ཕུལ་གྱི་ཡོད་རེད། བྱེད་སྒོ་དེ་ཚོ་ཚང་མའི་ནང་ལོགས་ལ་དཔེ་མཉམ་ཞུགས་ཧུར་ཐག་པ་དང་གནང་ཡ་དང། ནི། ང་ཚོའི་ངོས་ནས་ཨ་ནི་མར་ད་ཅིག་ཁོ་རང་ཚོ་ལ་ནི་ཅིག་ག་སོ་རས་ཉམས་སྣང་དང་ཚོར་བ་དང་དེ་འདྲའི་བཀའ་འདྲི་གནང་པའི་སྐབས་སུ་ཚང་མས་ཀྱིས་ད་ཅིག་འཚང་ཁ་ཤིག་ཤིག་འདྲ་པོ་ཞིག་ལན་སྐྱོན་ཡག་རེད་དེ་ནས་ང་རང་ཚོ་ལས་ང་ཚོ་ལས་ཡག་དྲི་བ་ཕུལ་ཡག་ལ་དྲི་བ་ཕུལ་ཡག་རེད་ཨ་ཚོ་ཚང་མ་དཔེ་ཅིག་གི་འཐུས་ཚང་ཞེ་ཅིག་བྱུང་སོང་དེ་ནས་དེའི་སྲིད་གཞུང་སློབ་གསོའི་གི་དེ་ལྟར་བསླབ་གཞི་ནང་ལོགས་ལ་ད་གོམས་པ་གཏོང་ཡག་དེ་ཚོ་ནང་གི་རྩལ་ཡིན་པ་སོང་ཙང་ཡང་ང་ཚོ་དངོས་སུ་ཕ་གིའི་ནང་གི་རྩལ་དེ་སོ་སོའི་གི་རྒྱུད་ལ་སྐྱེ་དགོས་ཡ་གི་ལག་ལེན་དེ་འདྲས་ཡོད་རེད་ད་དུ་སུ་ཡང་ད་དགེ་བཤེས་ལགས་ཡིན་ནས་འདྲ་ངས་ཀྱིས་མར་ཁྲིད་པའི་སྐབས་སུ་ཡང་ཁོ་རང་ཚོ་དེ་ནང་ལ་མཉམ་ཞུགས་གནང་ནས་ཨ་ནི་དེ་འདྲའི་དཔེ་དོ་སྣང་ཆེན་པོ་ཞེ་ཅིག་གནང་སོང་ཨ་ནི་ཟབ་སྦྱོང་གི་རིང་དེ་རེད་ཨ་ནི་ཟབ་སྦྱོང་གྲུབ་པའི་རྗེས་སུ་དགེ་རྒན་མང་པོ་ཅིག་གིས་ང་ཚོ་ལ་ཨ་ནི། ཟབ་སྦྱོང་འདི་ད་ཕན་ཐོགས་པོ་ཞེ་པོ་བྱུང་སོང། དེ་འདྲས་མང་པོ་ཅིག་གི་གསུང་མཁན་བྱུང་གི་འདུག་དེ་ཡིན་པ་སོང་ཙང་ཨ་ནི་ཟབ་སྦྱོང་འདི་ཏན་ཏན་ཨ་ནི་ཐུགས་ཕན་གསོས་ཡོད་རེད་བསམ་གི་འདུག་སྤྱིར་བཏང་ད་ཁོ་ཕན་ཐོགས་ཏན་ཏན་བྱུང་གི་རེད་བ། གཅིག་ནི་ང་རང་ཚོས་ཀྱི་ད་རིག་གཞུང་ནས་འོང་བསྡད་པ་ཆགས་པ་སོང་ཙང་མང་པོ་ཅིག་ད་ང་ཚོ་གོ་མྱོང་དང་ཐོས་མྱོང་ཡོད་པ་ཤ་སྟག་རེད་མ་གཏོགས་ཁོ་གནས་ཚུལ་གསར་པ་གང་ཡང་ཆགས་ཀྱི་ཡོད་མ་རེད། འདི་འདྲའི་གི་ཆ་ནས་ཚང་མ་ལ་ལྟ་འདི་ཡི་བག་ཆགས་ཡོད་པ་གཅིག་བྱས་བག་ཆགས་ཡོད་པ་འདི་ད་ག་འདྲས་དེ་ནས་ཡང་གསོ་སྐྱོང་བྱེད་དགོས་ཀྱི་རེད་ལ་ལྟ་འདི་ནུས་པ་མ་སོང་ན་གོམས་པ་ག་འདྲས་བཏང་དགོས་ཀྱི་རེད་འདི་ང་ཚོས་གི་ཁྲིད་ཐབས་ཀྱི་ཐོག་ནས་བསྟན་པ་སོང་ཙང་ཏན་ཏན་ནི་གང་ཟག་སྒེར་སོ་སོ་ལ་བསམ་བློ་བཏང་པ་ཡིན་ནས་ཕན་ཐོགས་ཡོང་ཡས་གཅིག་དང་འདི་གང་ཤེས་པ་འདི་རྗེས་མ་ཅིག་སློབ་མ་རྣམས་ལ་ཕར་ཁྲིད་པ་ཡིན་ན་ཡང་སློབ་མ་རྣམས་ལ་ཏན་ཏན་ཕན་ཐོགས་ཡོང་ངེས་ཅིག་མཐོང་གི་འདུག་ད་ད་ལྟ་འཛམ་བུ་གླིང་སྤྱི་ལ་ཡིན་དུས་ཆགས་དེ་རེད་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡིན་དུས་ཏན་ཏན་རེད་བསམ་གི་འདུག་ད་གཞོན་པའི་ནང་ལོགས་ལ་ད་ད་ལྟའི་གི་ད་དུས་ཚོད་འདི་ལ་ཅིག་རྣམ་གཡེང་གི་རྒྱུ་ཟེར་ན་མང་པོ་ཞེ་ཅིག་རེད་ཡང་ཅིག་སེམས་ཅིག་མ་སྐྱིད་པ་ཆགས་ཡས་ཀྱི་ཅིག་གནས་སྟངས་འདྲ་པོ་ཅིག་མང་པོ་ཅིག་ཡོད་པ་ཡིན་དུས་འདི་འདྲའི་གི་ད་གནས་སྟངས་ནང་ལོགས་ལ་ཨ་ནི་ཅིག་སེམས་ལ་བདག་པོ་ག་འདྲས་རྒྱག་དགོས་རེད། སེམས་ང་ཚོས་ཅིག་སེམས་ཞེ་པོ་ཅིག་གཡེང་འགྲོ་ཡ་དེ་མར་ཉུང་དུ་ག་འདྲས་བཏང་དགོས་རེད། དེ་ནས་ཅིག་ང་རང་ཚོས་ད་སེམས་འཁྲུག་ཡ་གི་གནས་ཚུལ་དེ་འདྲས་ཨ་ནི་བྱུང་པའི་སྐབས་སུ་ཡང་ཅིག་སེམས་ལ་སྟངས་འཛིན་ག་འདྲས་བྱེད་དགོས་རེད་ཉོན་མོངས་ཅིག་སྐྱེས་པ་ཡིན་ན་ཡང་ཉོན་མོངས་དེ་སྐྱེས་པ་དེ་ལམ་སང་ལམ་སང་ངོས་བཟུང་པའི་ཐོག་ནས་ཁོ་ཆེ་རུ་འགྲོ་མ་འཇུག་པ་བྱས་ནས་སྟངས་འཛིན་ག་འདྲས་བྱེད་དགོས་རེད་ད་འདི་ཚོ་ཐབས་ལམ་དེ་བསྟན་གྱི་ཡོད་པ་སོང་ཙང

དོན་གཅོད་ལས་ཁུངས་ཀྱི་ངོས་ནས་ད་བྱང་ཀེ་ལི་ཧྥོ་ནི་ཡ་བོད་རིགས་སྤྱི་མཐུན་ཚོགས་པའི་ད་དང་ཟུང་འབྲེལ་གྱི་ཐོག་ནས་ཟབ་སྦྱོང་གོ་སྒྲིག་བཅས་ཀྱི་གནང་ཡག་གི་གོ་སྐབས་བྱུང་པ་དེ་ཁོ་རང་ཚོས་དཔེ་རྩ་ཆེན་པོ་བརྩི་གི་ཡོད་དེ་གོ་སྐབས་བཟང་པོ་ཞིག་མཐོང་གི་འདུག་ཕ་གི་ཕེབས་བསྡད་མཁན་དགེ་རྒན་ཚོ་ལ་ཡང་ཟླ་གཅིག་དེའི་གོ་སྐབས་དེ་བཟུང་བའི་ཐོག་ནས་ཟབ་སྦྱོང་ལ་མཉམ་ཞུགས་ཡག་པོ་གནང་ཡ་གི་སྐུལ་མ་གནང་ཡ་དང། དེ་འབྲེལ་གྱི་ཟབ་སྦྱོང་དེའི་གནད་འགག་ཆགས་ཡ་དེ་སྐྱབས་མགོན་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་ནང་ལོགས་ནས་དམ་བཅའ་དང་པོ་འགྲོ་བ་མི་གཅིག་ཡིན་པའི་ཆ་ནས་མིའི་གཞི་རྩའི་རིན་ཐང་གོང་འཕེལ་གཏོང་ཡ། དེའི་ཕྱོགས་སུ་ཁོ་དམིགས་བཞག་པའི་ཨ་ནི་གཅིག་གི་ཟབ་སྦྱོང་ཅིག་ཆགས་ཀྱི་ཡོད་རེད། འདི་འདྲའི་གི་ད་སྲིད་གཞུང་སློབ་གསོའི་གི་བསླབ་གཞི་དེ་ཡང་ཁོ་སྐྱབས་མགོན་མཆོག་གི་གསུང་དེ་གི་ནི་ང་ཚོ་བྱམས་པ་དང་བརྩེ་བ་དང་ཨ་ནི་སྙིང་རྗེ་ལ་སོགས་པ་ནང་གི་བཟང་སྤྱོད་གོང་སྤེལ་བཏང་ཡག་གི་ཨ་ནི་གཅིག་ཟབ་སྦྱོང་ཅིག་ཆགས་ཀྱི་ཡོད་པ་སོང་ཙང་ཏན་ཏན་དེ་ཐུགས་ཕན་གསོས་ཀྱི་རེད་ལ་ང་རང་ཚོ་སྤྱི་ཚོགས་ལ་དགོས་མཁོ་ཆེན་པོ་ཅིག་ཆགས་ཀྱི་འདུག་དེ་ནང་བཞིན་ད་འདི་འདྲའི་གི་ལས་རིམ་འདི་ཡིན་པ་ཡིན་ན་ད་ང་རང་ཚོའི་བོད་པ་གཅིག་པོ་མ་ཡིན་པ་ད་འཛམ་བུ་གླིང་སྤྱི་ལ་ཕན་ཐོགས་ཡ་གི་ཨཱ་ཅིག་གི་ག་རེ་ཟེར་རེད་ལས་གཞི་ཅིག་ཏུ་ཆགས་ཀྱི་ཡོད་པ་ཡིན་ཙང་ཁོ་རང་ཚོ་དགེ་རྒན་ཚོ་དེ་ཕེབས་པ་ལ་ཨཱ་ཅིག་གི་རྗེས་སུ་ཡི་རང་གནང་ཡ་དང་ཨཱ་ནི་ཅིག་གོ་སྒྲིག་གནང་མཁན་དང་ད་ཆུང་དུས་འཇོག་གནང་མཁན་ཚང་མ་ལ་ཨཱ་ཅིག་ཐུགས་རྗེ་ཆེ་གནང་འདི་འདྲའི་གསུངས་སོང་ལ།